ད་ནི་མ་མཐོང་ལས་མེད་མིན་ཟེར་ག་རེ་ཟེར་གྱི་ཡོད་རེད། མཉན་བྱའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་ཕྱོགས་ཆོས་ཅན་དུ་སོང་བའི་གང་ཟག་དེ་མཉན་བྱ་མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་ཡིན་གྱི་མེད་པ་མཐོང་ཡོད་མ་རེད་མ་མཐོང་བ་ཡིན་ཙང་ལྡོག་ཁྱབ་མ་གྲུབ་ལན་བརྒྱབ་སོང་མ་མཐོང་བ་ཙམ་ལས་མེད་པ་མིན་ཟེར་མེད་པ་དེ་རྟོགས་ཡོད་མ་རེད་མ་རྟོགས་པ་ཡིན་ཙང་ལྡོག་ཁྱབ་མ་གྲུབ་ལན་བརྒྱབ་པ་རེད་ད་ནི་མ་མཐོང་ལས་མེད་མིན་ཟེར་བ་འོ་ཡིན་ཙང་ཐག་གིས་ཟེར་ན་རྩ་བའི་གྲུབ་མཐའ་བཏང་བ་དང།

མཉན་བྱ་མི་རྟག་པ་གཉིས་རྟག་མི་རྟག་གཉིས་ཀ་ལ་མཐོང་ཡང་ཟེར་ནས་མེད་པར་མི་འགྲུབ་པའི་ཕྱིར་དེ་བཞིན་དུ་བྱས་པ་ལྟ་བུའི་རྟགས་གཞན་ལ་ཡང་མ་མཐོང་ཙམ་གྱིས་ལྡོག་ཁྱབ་གྲུབ་པར་འདོད་པ་ལ། གྲུབ་པར་འདོད་པ་ལ། མ་མཐོང་ཙམ་གྱིས་ལྡོག་ཁྱབ་གྲུབ་པ་འགོག་པའི་ཚད་མ་གཞན་གྱིས་གནོད་པ་སྲིད་པར་ཐལ་དེ་དང་མཚན་ཉིད་མཚུངས་པའི་དམ་བཅའ་གཅིག་ལ་གནོད་པའི་ཕྱིར་ལབ་སོང་ང། གནོད་པ་དེ་ཁོ་རང་དངོས་སུ་རང་གི་ཁས་ལེན་བྱེད་འོང་ཞིང། རྟགས་ན་མ་རྟགས་རྟགས་ན་རྟགས་མ་རྟགས་ན་མ་རྟགས་ཁྱད་ཅི་ཡང་མི་འདུག།